ལས་རིམ་ནས་གསན་ཞུ་གི་ཡིན་པ་རེད། མི་དམངས་རྣམ་པ་ཚོ་དེ་ཨ་ས་གི་སྨོན་ལམ་དང Bible ནང་གི་དོ་དང་དང་ཡ་ཡང་གཡུང་མ་རང་གི་འཇིག་རྟེན་ལ།

མི་མང་རྣམ་པ་ཚོ་འདིའི་ལས་རིམ་གྱི་ཐོག་ལ་ཁམས་བཟང་པོ་ཡི་གླུ་དང་སྒྲ་སྙན་ཅིག་ཕུལ་ནས་འགོ་ཚུགས་ཀྱི་ཡིན་ནོ།

བསྟོད་པ་འབུལ་གྱི་ཡོད། མི་དམངས་ལྷན་རྒྱས་རྣམ་པ་ཚོ་དེ་རིང་གི་དུས་དུས་ཚོད་འདི་ཁྱེད་ཚོ་མི་དམངས་ཚང་མ་ལ་ཨ་ས་གི་བ་ནི་ལས་རིམ་གསན་ཞུ་གི་རེད་ཁྱེད་ཚོ་མི་དམངས་ལ་ངེད་གི་འདི་ལས་རིམ་འདི་ག་འགྲོ་གལ་སྲིད་ལས་རིམ་གི་དོན་ལ་ཅི་གང་ཡང་གསུང་བྱས་ཡོད་ན་ངེད་ལ་གསུང་རོགས་གནང།

Kathmandu Nepal 朋友们欢迎您收听西藏语的福音节目如果您想和我们联络的话请您写信到香港九龙中央邮政信箱七一零三零号， 香港九龙中央邮政信箱七幺零三零号，

གཟའ་ཕུར་བུ་དང་གཟའ་པ་སངས་ཀྱི་དུས་ཚོད་ལ། radio ནས་མི་མང་ཚང་མའི་གི་བར་ལ་གསན་ཞུ་གི་ཡོད། མི་མང་ལྷན་རྒྱས་རྣམ་པ་ཚོ་ཡང་ང་ཡིས་དེ་ཨ་ས་ཡི་སེ་མན་གྱི་ཡབ་ཡེ་ཤུ་གི་ལས་རིམ་ནས་བཀྲ་ཤིས་བདེ་ལེགས་ཞུ་གི་ཡིན་ནོ་ཅི། དེ་རིང་གི་ལས་ནི་ཚང་མ radio ཉན་མཁན་གྱི་མི་མང་གི་རེད། དེ radio ཉན་མཁན་གྱི་མི་མང་ཚང་མའི་གི་བར་དུ་སླེབས་དགོས་ཡོད་པ་རེད། དེ་རིང་གི་ཆོས་ཀྱི་གསུང་རབ་ནི་ང་མི་མང་ཚང་མའི་གི་བར་ལ་ཀླུ་ཝན་ཀབ་གི་གདོང་ནས་ཡང་ཡབ་ཡེ་ཤུ་གི་དོན་ལ་བཀའ་སློབ་ཅིག་སྨོན་ལམ་དང་པོ་ཞིག་ཞུ་གི་ཡིན་ནོ་ཞིག་ཡབ་ཡེ་ཤུ་ལ་ཕྱག་འཚལ་ལོ་ཞིག་ཡབ་ཡེ་ཤུ་གི་དོན་ལ་ཕྱག་འཚལ་ལོ་ཡབ་ཡེ་ཤུ་གི་གསུངས་པའི་གསུང་རབ་དེ།

ད་ང་མི་མང་ཚང་མའི་གི་བར་ལ་ཡང་བཀའ་སློབ་དང་པོ་ཅིག་ཞུ་གི་ཡིན་ནོ་ཅིག་ཁྱེད་ཚོ་མི་མང་ཚང་མ་གསན་ཞུ་རོགས་གནང་ཅིག་ཡང་དེ་རིང། ཡབ་ཡེ་ཤུ་གིས་གསུངས་པའི་གི་ཆོས་གི་ཆོས་མཛོད་འདི་ང་དེ་རིང་འདི་གི། མདོ་མང་ནང་ནས་ཁྱེད་ཚོ་མི་མང་ཚང་མ་ལ་ཕུལ་གི་ཡིན་ནོ་ཅིག་དེ་རིང་གི་གསུང་རབ་དེ་ཡང་རོམ། ལེའུ་གཉིས་པའི་གི་ནང་ལ་ཡོད་མཁན་འདི་ང་ཁྱེད་ཚོ་མི་མང་ཚང་མའི་གི་བར་ལ་ཞུ་གི་ཡིན་ནོ་ཅིག་ཡང་གི་གསན་ཞུ་རོགས་གནང་ཅིག། དེ་བས་ན་ཀྱེ་མི་ཁྱེད་སུ་ཞིག་ཡིན། ཞལ་ཆེ་གཅོད་མཁན་གྱི་སྐྱོན་དང་བྲལ་བར་མི་མི་འདུག། གང་ལ་ཟེར་ན་ཁྱོད་ཀྱིས་གཞན་གྱི་ཞལ་ཆེ་གཅོད་ཅིང། ཞལ་ཆེ་གཅོད་མཁན་ཁྱོད་ཀྱིས་ཀྱང་ལས་དེ་རང་བྱས་པས་ཁྱོད་རང་གི་ཞལ་ཆེ་གཅོད་དོ་དཀོན་མཆོག་གི་བདེན་པ་ལ། བརྟེན་ཏེ་ལས་དེ་འདྲ་བྱེད་མཁན་རྣམས་ཀྱི་ཞལ་ཆེ་དྲང་པོར་གཅོད་པར་མཛད་པ་ང་ཚོས་ཤེས་སོ་ཀྱེ་མི་ཁྱོད་ཀྱིས་ལས་འདི་འདྲ་བྱེད་མཁན་རྣམས་ཀྱི་ཞལ་ཆེ་གཅོད་དེ་ལས་དེ་རང་བྱས་ཀྱང་དཀོན་མཆོག་གིས་ཁྱོད་ཀྱི་ཞལ་ཆེ་གཅོད་པ་ལས་ཐར་ཡོང་ཅེས་སེམས་པའི་དཀོན་མཆོག་གི་བཀའ་དྲིན་གྱིས་ཁྱེད་ཀྱི་སེམས་སྒྱུར་དུ་འཁྲིད་པར་མི་ཤེས་མི་ཤེས་ཏེ། ཁོང་གི་ཐུགས་རྗེ་དང། བཟོད་པ་དང་ཐུགས་ངང་རིང་བ་ཡི་ལོངས་སྤྱོད་དེ་ལ་བརྙས་པར་བྱེད་དམ། འོན་ཀྱང་ཁོང་གི། འགྱོད་པའི་མི་སྐྱེས་པ་སེམས་གྱོང་པོ་ཡིན་པའི། རྒྱུས་ན་ནས་ཁོ་རང་གི་དོན་དུ་དཀོན་མཆོག་གི་ཐུགས་ཁྲོ་ཐུགས་ཁྲོ་བ་དང་ཐུགས་དྲང་པོར་ཞལ་ཆེ་གཅོད་པ་མངོན་པར་གྱུར་པའི་གྱུར་པའི་ཉིན་དུ་ཁྲོ་བ་བསག་གོ་ཁོང་གིས་མི་མི་རེ་ལ་རང་གི་ལས་བྱེད་པ་བཞིན་དུ་གནང་བར་འགྱུར་རོ། བཟོད་པ་བསྒོམ་ཞིང་ལས་བཟང་བྱས་ཏེ། བསྟོད་པ་དང་བཀུར་སྟི།

གང་ལ་ཟེར་ན་དཀོན་མཆོག་ནི་ཉེ་རིང་ཉེ་རིང་མེད་པའོ། བཀའ་ཁྲིམས་དང་བྲལ་བར་སྡིག་པའི་གི་ལས་བྱེད་པ་ཐམས་ཅད་བཀའ་ཁྲིམས་དང་བྲལ་བར་འཇིག་པར་འགྱུར་རོ། བཀའ་ཁྲིམས་དང་ལྡན་པར་སྡིག་པའི་གི་ལས་བྱེད་པ་ཐམས་ཅད་ཀྱི་ཞལ་ཆེ་བཀའ་ཁྲིམས་ཉིད་ཀྱིས་གཅོད་པར་འགྱུར་རོ། ཅི་ལ་ཟེར་ན་དཀོན་མཆོག་གི་དྲུང་དུ་བཀའ་ཁྲིམས། ཐོས་པ་རྣམས་དྲང་པོ་མ་ཡིན་གྱི་བཀའ་ཁྲིམས་བཞིན་དུ་སྤྱོད་པ་རྣམས་དྲ་རྣམས་དྲང་པོ་ཡིན་པར་སྤྱད་པར་འགྱུར་རོ། བཀའ་ཁྲིམས་དེ་མེད་ཀྱང་མི་རང་གི་ཞིང་ཁམས་ཁྲིམས་ཡོད་དེ་བཀའ་ཁྲིམས་དེ་ཡི་ལས་དེ་དག་རང་གི་སྙིང་གི་ནང་བྲིས་པར་བསྟན་ཏེ་རང་གི་བཟང་ངན་རྟོགས་པའི་གི་ཤེས་བཞིན་དང་རང་གི་བསམ་པ་རྣམས་གཅིག་ལ་གཅིག་གི་སྐྱོན་འདོགས་པའམ། སྐྱོན་མི་འདོགས་པའི་གི་སྒོ་ནས། དེ་ལ་དཔང་པོ་བྱས་ཏེ་དཀོན་མཆོག་གིས་ང་ཡི་འཕྲིན་བཟང་ནང་ལྟར་ཡེ་ཤུ་མཱ་ཤི་ཀ་ཡི་གསང་བ་རྣམས་ཀྱི་ཞལ་ཆེ་མཛད་པའི་ཉིན་པར་དེ་ལྟར་མངོན་པར་འགྱུར་རོ། འོན་ཀྱང། ཁྱོད། ཡ་ཧུ་དཱ་ཞེས་བྱ་བ་སྟེ་བཀའ་ཁྲིམས་ལ་བརྟེན་པ་དང་དཀོན་མཆོག་ང་ལ་ཐུགས་མཉེས་སོ་ཞེས་བྱ་བ་ང་རྒྱལ་བསྐྱེད་པ་དང་ཁོང་གི་དགོངས་པ་ཤེས་པ་དང་བཀའ་ཁྲིམས་བསླབས་པས་གང་བཟང་པོ་ཡིན་པ་རྟོགས་པ་དང་ཁོ་རང་ལོང་བ་རྣམས་ཀྱི་ཁྲིད་མཁན་ཡིན་པ་དང་མུན་པ་ལ་ཡོད་པ་རྣམས་ཀྱི་འོད་དང། བླུན་པོ་རྣམས་ཀྱི་སྐུལ་མཁན་དང་ཕྲུ་གུ་རྣམས་ཀྱི་སློབ་དཔོན་ཡིན་ཏེ། བཀའ་ཁྲིམས་ཀྱི་ནང་ནས་ཡོན་ཏན་དང་བདེན་པ་ཡིན་གྱི་ཚིག་ཡོད་པས་གཞན་ལ་བསླབ་བྱ་བྱེད་ཀྱིས་ཁྱོད་རང་ལ་མི་བྱེད་དམ་ཁྱོད་ཀྱིས་མི་ལ་རྐུན་མ་མ་བྱེད། སྐུལ་གྱིས་ཁྱོད་རང་རྐུ་འམ། ཁྱོད་ཀྱིས་མི་ལ་ལོག་གཡེམ་མ་བྱེད་སྐུལ་ཅིང་ཁྱོད་རང་ལོག་གཡེམ་བྱེད་དམ། ཁོང་སྐུ་དྲུག་བོ་རྣམས་ལ་འཇིགས་པ་ཡང་མཆོད་ཁང་ཞིག་ཡི་འགྲོ་བ་གམ། དེ་ནས་གསུངས་པའི་གི་གསུང་རབ་འདི་མི་མང་ཚང་མ་ལ་ཕུལ་ཟིན་སོང། རེ་ཌི་ཡོ་ཉན་མཁན་གྱི་མི་མང་དེ་ནི་དུས་ཚོད་དེ་དེ་གཏམ་དང་ཡབ་ཡེ་ཤུ་གི་ཆོས་ཀྱི་གསུང་རབ་ཚང་མ་མེད་དེ་དུས་ཚོད་དུས་དེ་རྫོགས་སོང། དེ་རིང་གི་ལས་རིམ་ལ་ཕེབས་གནང་ནས་འདི་ལ་ཐུགས་རྗེ་ཆེ་ཞུ་གི་ཡིན་ནོ་ཅི་སང་ཉིན་ཡང། འདི་གྱི་དུས་ཚོད་དུས་དེ་འོ་རང་ཚང་མ་ཡང་ནས་ཡང་ཐུག་གི་རེད། འདི་ལ་ཡང་ཡབ་ཡེ་ཤུ་གི་དོན་གྱི་འགྲོ་སྟངས་དང་ཚང་མ་ཁྱེར་ནས་ང་འོང་གི་རེད། དེ་རིང་གི་ལས་ལས་ཐུགས་རྗེ་ཆེ་ཞུ་གི་ཡིན་ནོ་ཅི། ཐུགས་རྗེ་ཆེ། ཨ་ས་གི་བ་ནི་རེ་ཌི་ཡོ་ཚོགས་པ་གི་མི་མང་ཚང་མ་ལ་གུང་བཟང་ཞུ་གི་ཡིན་ནོ་ཅི་བཀྲ་ཤིས་བདེ་ལེགས།

ཁྱེད་ཚོ་མི་དམངས་ཚང་མ་ལ་ཨ་ས་གི་བ་ནི་ལས་རིམ་གསན་ཞུ་གི་རེད་ཁྱེད་ཚོ་མི་དམངས་ལ་ངེད་ཀྱི་འདི་ལས་རིམ་འདི་ག་འདྲ་གལ་སིན་ལས་རིམ་གི་དོན་ལ་ཅི་གང་ཡང་གསུང་བྱ་ཡོད་ན་ངེད་ལ་གསུང་རོགས་གནང་ངེད་ལ་གསུང་མཁན་གི་ཐོག་ལ་ཡི་གེ་བཀལ་ས་གི་རྒྱ་དེ་དེ་རོ་ཡོད་ཡིག་བཀལ་ས་རྒྱ་དེ་ལས་རིམ་ཨ་ས་གི་བ་ནི།

ཕྱིར་སྐྱེས་པའི་ཞིང་ལས་སྔོ་ཚོད་ཟོ། ཁྱོད་ས་རུ་ཕྱིར་མ་ལོག་བར་དུ་གདོང་པ། ཐལ་བར་ཁྱེར་བར་ཟོས་ཤིག། ཁྱོད་ས་ནས་ཐོན། དེ་ཐལ་བ་ཡིན་པས་ཐལ་བ་ལ་ལྡོག་པར་གྱུར་ཅིག་གསུངས་པ་རེད། ཨ་དམ་དང་སྐྱེ་དམན་ལ་པགས་པ་ཡི་གོས་འདོན་པ་དང་བླ་ན་མེད་པའི་དཀོན་མཆོག་གིས་བཟང་པོ་དང་ངན་པ་ཤེས་ནས་ང་ཚོ་དང་འདྲ་བར་གྱུར་པས་ད་ལག།

བསྐྱར་ཁོང་ལ་བུ་ཆུང་བ་ཨ་ལེབ་སྐྱེས་ཏེ། ཨ་ལེབ་ཀྱིས་ལུག་རྫི་བྱས་པ་དང་ཀ་ཡིན་བྱེད་བགྱིད་ལ་བ་དུ་དུས་གང་ཞིག་གི་རྗེས་སུ་ཞིང་གི་འབྲས་བུ་ནི་ཡ་ཧོ་ཝ་དང་དཀོན་མཆོག་ལ་མཆོད་པ་ཞིག་ཕུལ་བ་རེད།

ལ། ཁྱོད་རླུང་ལང་རླུང་ལངས་ཏེ་རྣམ་འགྱུར་ལོག་ཡོད་པའི་དོན་གང་ཡིན་ནམ་གལ་ཏེ་ཁྱེད་ཀྱིས་སྤྱོད་པ་བཟང་པོ་བྱས་པ་ཡིན་ན་ངས་ནང་ཁྱེད་རང་ངེས་པར་དུ་གཡུག་པར་མི་འགྱུར་རོ། འོན་ཀྱང་ཁྱོད་ཀྱིས་ལས་ངན་བྱས་པ་ཡིན། སྡིག་པའི་ཉེས་པ་ནི་སྤྱང་ཀིས་ལུག་གུ། གུ་སྒུག་པ་ལྟར་ཁྱེད་ཀྱི་འགྲམ་ལ་སྒུག་ནས་གནས་ཡོད་དེས་ཁྱེད་ལ་དབང་གནོན་བྱེད་པར་འདོད་ཀྱང་ཁྱེད་དེ་ལ་དབང་དུ་བསྒྱུར་དགོས། དེ་ནས་ཀ་ཡིན་གྱིས་རང་གི་གཅུང་པོ་ཧ་ཕེལ་ལ་ང་ཚོ་ཡི་ཞིང་ཁ་ལ་འགྲོ་ཟེར་བ་དང་ཞིང་ཁར་ཀ་ཡིན་གྱིས་གོང་ལས་གཅུང་པོ་ཧ་ཕེལ་བརྡུངས་ནས་བསད། དེ་ཡི་རྗེས་ལ་ཡ་ཧོ་བ་ཡི་དཀོན་མཆོག་གིས་ཀ་ཡིན་ལ་ཁྱོད་ཀྱི་སྤུན་མཆེད་ཧ་ཕེལ་གང་དུ་ཡོད་དམ་ཟེར་བའི་བཀའ་འདྲི་གནང་བས་དེ་ཡི་ལན་ལ།